ཤིང་གི་རང་བཞིན་དེ་འཛིན་པའི་མངོན་སུམ་གྱི་བག་ཆགས་ལས་གཟུང་དོན་མེད་ཀྱང་འོ་དེས་དུ་བ་ཤིང་འཛིན་རྟོག་པ་ལ་གཟུང་དོན་མེད་ཟེར། རེད་བ། ཤིང་གི་རང་བཞིན་དེ་འཛིན་པའི། རེད་བ། མངོན་སུམ་གྱི་བག་ཆགས་ལས་ནི་གཟུང་དོན་མེད་ཀྱང། ཤིང་དེ་གཟུང་དོན་དུ་ཡོད་པ་ཅན་དང་འདྲ་བར་སྣང་བས་ཤིང་གི་སྤྱི་འཛིན་གྱི་རྣམ་པར་རྟོག་པའི་བློ་གང་ཡིན་པ་དེ་ཆོས་ཅན། ལྟར་དུ་ནི་ཨཱ་ལི་ཡང། ཤིང་འཛིན་རྟོག་པ་ཆོས་ཅན་འདྲ་པར་ཅིག་དུ་བ་ཤིང་འཛིན་རྟོག་པ་ཞིག་རྒྱུ་མེད་དང་མི་མཐུན་པའི་རྒྱུ་ལས་བྱུང་བ་མ་ཡིན། མ་ཡིན་ཏེ་ཤིང་དེའི་འབྲས་བུ་ཅན་མིན་པ།

འབྲས་བུ་ཅན་མ་ཤིང་གི་འབྲས་བུ་ཅན་མ་ཡིན་པ་ཤིང་མ་ཡིན་ཏེ་ཤ། ཁོ་ལས་ཐ་དད་པ་ཟེར་ཁོ་ལས་ལོག་སྟེ་ཤིང་གསལ་དེ་ཚོ་འོ་དེ་ཚོ་ལ་བརྒྱུད་ནས་སྐྱེ་ཡི་འདུག་ཨ། མ་ཟད་པ་ཅན་ནི་ཁོ་ལ་བརྒྱུད་ནས་སྐྱེས་པ་མ་ཟད། ད་ཁོས་དེ་འདྲའི་རྟོག་པ་འདི་གིས་ཕར་ཕར་ཕར་ཕྱིན་སོང་ན་མཐའ་མ་ཤིང་གསལ་དེ་རྟོགས་ཐུབ་ཀྱི་འདུག་ད་འོ་ཤིང་གསལ་ཐོབ་པའི་མཐར་ཐུག་པ་ཅན་ཡིན་པའི་ཕྱིར་རོ་ཟེར་འོ་དེས་གསུངས་འདུག་ཨ། འདིའི་གར་སྒྲུབ་ཀུན་ཨ་རེ། ཚིག་དོན་འདི་ཟིལ་བ་ཚིག་དོན་ཟེར་ཡས་དེ་ག་འདྲ་ཟེར་སོང། རང་བཞིན་དེ་འཛིན་རྣམ་རྟོག་བློ་དོན་མེད་ཀྱང་དོན་ཅན་དེ་ཡི་འབྲས་ཅན་མིན་དོན་ལས།

ཡོང་གི་འདུག་མང་པོ་ཡོང་གི་འདུག། ཤིང་འཛིན་རྟོག་པ་འདི་ཤིང་ལ་འཇུག་སྟངས་དེ་ག་འདྲས་འཇུག་དགོས་ཟེར་ན། ཤིང་ལ་བརྒྱུད་ནས་འཇུག་དགོས་ཟེར་སོང། བརྒྱུད་ནས་འཇུག་སྟངས་དེ་ག་རེ་རེད་ཟེར་ན། ཤིང་འཛིན་མངོན་སུམ་གྱིས་དྲངས་ནས་ཤིང་འཛིན་རྟོག་པ་འདི་སྐྱེས་པ་ཡིན་ཙང། ཤིང་གསལ་རྣམས་ལ་བརྒྱུད་ནས་འཇུག་དགོས་གཅིག་བྱས་ཤིང་གསལ་རྣམས་ལ། ཤིང་གསལ་དེ་དག་སྣང་ཀྱང་དེའི་སྣང་ཡུལ་ཡིན་ན་ཁོ་ལ་སླེབས་ཀྱི་མེད་དེ། ཁོའི་འཇུག་ཚུལ་སྐོར་དོན་གཅིག་བརྒྱུད་ནས་འཇུག་ཚུལ་སྒྲུབ་ཚུལ་གཅིག་བཤད་པ་ཡིན་ཙང་འཇུག་ཚུལ་དེ་བཤད་ཀི་འདུག་བ་ཁོའི་འཇུག་ཚུལ་དེ་གཅིག་བཤད། དེ་ནས་ག་རེ་རེད་འདུག་ད་དུང་དེ་མིན་པ་ཅིག་ཡོད་ཀྱི་རེད། ག་རེ་ཡིན་ན་ཨང། ཤིང་གསལ་ཐོབ་ཀི་རེད་ཟེར་མཐར་ཐུག་པ་ཅན་རེད་ཟེར་ཁོ་ལ་བལྟས་ན་བརྒྱུད་ནས་ཐོབ་ཀི་རེད་ཟེར་བ་འོ་དུག་སེ་བཤད་ནས་ད་སྤྱི་བློའི་འཇུག་ཚུལ་དེ་བཤད་པ་རེད་བྱས། ད་ཨང་ཤིང་གི་རང་བཞིན་དེ་འཛིན་པའི་མངོན་སུམ་གྱི་བག་ཆགས་ལས། འདི་ལ་འདི་འདྲ་ཞིག་འདུག་ག་རེ་འདྲ་པོ་འདུག་ས་ག་རེ་སེང་ལྡེང་གཅིག་བརྒྱབ་ན། དོན་མེད་ཀྱང་དེ་དོན་ཅན་འདྲ་ཟེར། གཟུང་དོན་མེད་ཀྱང་གཟུང་དོན་ཡོད་པ་ཅན་དང་འདྲ་བ་རེད་ཟེར་འདུག་ཨ་ཡིན་པ་ཁོ་ལ་ག་རེ་ཟེར་ན་དེ་ཡི་འབྲས་ཅན་མིན་དོན་ལས་ཐ་དད་མཐར་ཐུག་སྐྱེ་བ་གང་ཟེར་དེ་གི་རྒྱུ་མཚན་དེ་བཤད་ཀྱི་ཡོད་པ་སོགས་ཞིག་འདུག་འང་ཁོ་ལ་བྱས་ཏེ་བག་ཆགས་ལས་གཟུང་དོན་མེད་ཀྱང། ཨ་ནི་ཤིང་དེ་གཟུང་དོན་དུ་ཡོད་པ་དང་འདྲ་པོ་རེད། འདྲ་བར་སྣང་མཁན་གྱི་ཤིང་དེ་ཤིང་གི་སྤྱི་འཛིན་རྟོག་པ་དེ་ཆོས་ཅན། རྒྱུ་མེད་དང་མི་མཐུན་པའི་རྒྱུ་ལས་བྱུང་བ་མ་ཡིན་ཏེ་ཤིང་དེ་ཡི་འབྲས་བུ་ཅན་མིན་པ།